དང་པོ་ཚེ་བྱིས་པའི་ཚེ། ཨ་ནི་ལྟུང་བ་འབྱུང་ཡ་ཞིག་ཡོང་གི་མི་བགྱིས། ཤི་དེ་ནི་འགྱེལ་བ་ཡོད། དེ་མེད་ཟེར་ཨ་དེ། ཐོག་མ་ཚེ་བྱིས་པའི་གནས་སྐབས་ལ་གསོད་དགོས་ཨ་ཡི་སོ་སོ་ནས་ད་དྲན་གི་ཡོད་རེད་དེ་ག་རེ་ཡིན་ན། ཡང་དེའི་སྐབས་དེ་ལ་ཅི་སོང་རེད་ཅེས་དོགས་དགོས་དུས། རེད། དེ་ཅི་རེད་ཟེར་བ་རྒྱ་བཟི།

དེ་ནི་ཕ་དང་དེ་ནི་དགྲ་བཅོམ་པ་ཡིན་པ་ཤེས་ཀྱི་མ་རེད། ཡིན་ན་ཡང་ཁོའི་ཕ་བསད་པ་དེའི་ཚེ་དགྲ་བཅོམ་བསད་པའི་མཚམས་མེད་བྱུང་བ་རེད། དེའི་ཚེ་དགྲ་བཅོམ་བསད་པ་ལ་དགྲ་བཅོམ་ཡིན་པ་ཡི་འདུ་ཤེས་དགོས་ཀྱི་མ་རེད། དེ་ག་ནང་བཞིན་དེ་ནི། སྲོག་གཅོད་པའི་ཕམ་པ་བྱེད་པ་ལ་མིའི་འདུ་ཤེས་དགོས་ཀྱི་མ་རེད་ཟེར་ནས་ད། དཔེ་དོན་སྦྱར་ནས་བཤད་པ་རེད་བ་ད། ད་དེ་བྱས་ཡོད་ཚེ་དེ་ནི་ད། ཊཱི་ཀ་ལྟར་ན་ནི། དེ་ནི་ག་ས་དགེ་སློང་གིས་དེ་ནི་མདའ་འདི་རྒྱབ་པ་དེའི་ཚེ།

ཡུལ་དུ་བཏགས་དེ་འདི་དེ་ནི་དགེ་ལུས། མི་དེ་དང་བཏགས་འདི་ཉིད་དེ་ནི་འཇིག་བྱེད་ཡིན་པས་ཞེས་བྱ་བ། དེ་ཡུལ་དུ་བཏགས་དེ་འཇིག་བྱེད་ཡིན་པས་ཞེས་ཟེར་ན་ཨ་ནི་དགེ་སློང་དེ་ནི་ལྷས་བྱིན་འདུ་ཤེས་ཡང་ཉོན་ཏེ། དེ་ལ་མཆོད་སྦྱིན་ཡིན་པར་འཆད་དེ་ལ་མཆོད་སྦྱིན་ཡིན་པར་བྱས་ནས། ཨ་ནི་ཁོ་རང་གིས་ད་ལྷས་བྱིན་བསད་སོགས་ཡོད་རེ་བ་ད་ཁོ་རང་གིས་ལྷས་བྱིན་བསད་སོགས་ནི་མིག་གི་ཁ་དོད་དེ་ལ་མཆོད་སྦྱིན་སླེབས་ཡོད་རེ་བ་ད། དེའི་ཚེ་ལྟ་མཆོད་སྦྱིན་ལས་ཐུགས་རྗེ་དེ་ཕྲིན་ལས། དེ་ནི་མཆོད་སྦྱིན་འདུ་ཤེས་ཉོན་དོན་ཨ་ནི་བསད་པ་ན། བདེན་ཡོད་དེ་ནི་ཡ། ཕམ་པ་དངོས་གཞི་སྐྱེ་བར་ཐལ། མཆོད་སྦྱིན་དེ་ཐུགས་རྗེ་འདི་ཡིན་པས་ཞེས་བྱ་ན། དེའི་ཚེ་མཆོད་སྦྱིན་དེ་ཐུགས་རྗེ་འདི་ཡིན་པས་ཞེ་ན།

དགེ་སློང་གིས་དེ་འདྲ་མདའ་དེ་རྒྱབ་པ་དེའི་ཚེ། མི་ཡིན་པའི་འདུ་ཤེས་ཡོད་ན་ནི། དེ་འདྲའི་དངོས་གཞི་ལ་དེ་འདྲའི་སྲོག་གཅོད་ཕམ་པ་བྱེད་ཀྱི་རེད། དེ་འདྲ་ཡིན་པའི་འདུ་ཤེས་ཡོད་ན་ནི། དེ་འདྲའི་ལྟུང་བ་དངོས་གཞི་འཇོག་པ་མ་རེད་ཟེར་ནས་ད་འདི་ཐུག་གི་ཡོད་མ་རེད་ད། དེའི་ཚེ་ད་ལྟ་ན། རྒྱ་ཆེར་འགྲེལ་ལྟར་ན་ནི། སྲོག་གཅོད་ཕམ་པ་བྱེད་པ་ལ་མི་ཡིན་པའི་འདུ་ཤེས་དེ་དགོས་པ་མ་རེད། འདི་ཡིན་པ་དེ་ལྟར་གོ་བ་མ་རེད། ག་རེ་ཟེར་ན་དེ་ནས་ག་ལ་ཟེར་དགོས་རེད་དེ་འདྲ་ཡིན་པའི་འདུ་ཤེས་ཡོད་ན་ཡང། ཨོ་དེ་ནས་ཕམ་པ་དངོས་གཞི་བྱེད་ཡ་ཡོད་རེད། ཨོ་དེ་ཟེར་རེད་དེ་ཡིན་པའི་ཁུངས་ལ། སྦྱོར་བ་ལ་དོན་མེད་ན་དེ་མ་ཤེས་པ་ཉིད་མ་ཡིན་ནོ་ཟེར་ནས་ཡི་གེ་ད་མདོ་རྩའི་ལུང་ཞིག་ཡོད་རེད། སྦྱོར་བ་ལ་དོན་མེད་ན་དེ་མ་ཤེས་པ་ཉིད་མ་ཡིན་ནོ། སྦྱོར་བའི་གནས་སྐབས་སུ་དེ་ནས། ཨོ་དེ་ནས་མི་གསོད་པའི་དེ་ནས་ག་ཟེར་ཀུན་སློང་མེད་ན་ཡང།